ཕ་ཇོའུ་དག་ལུ་ག་ཏེ་པེ་ལམ་ཇོ་དེ་ཇོ་གོ་ག། ཆུ་ལོག་དུས་འམ་དག་ལུ་ག་ཏེ་པེ་ལབ་དེ་ཆུ་པ་ཀམ་དེ་ཆུ་ག་ཏེ་པེ་འགྲང་འདྲ་པ་དེ་ཇོ་ཡིན་ན་མ་ཇོ་ཡིན་ན་ཨ་ནི་ཀུ་ལེ་ང་ཆེ་གི་ཚ་གེ་ལོང་དེ་གི་བའི་ཆེ་ལོ་ང་ཆེ་གི་དག་བེའུ་ཨིན། ཉིན་གཅིག་དེ་སུ་མེ་འམ་དེ་འམ་ཆུ་དེ་གི་ན་མ་སེ་མེ་གི་ཆ་རོ་ཁིག་དེ་གི་བའི་མུ་གི་གྲུ་བ་ལེ་ཅ་མི་དེ་གི་ཉི་མ་ཉི་མ་སེ་བ་མི་ནུ་ཆུ་རུ་སེ་བ་མི་ནུ་མུ་གི་དེ་སུ་མེ་གོ་ཤེ་ཡི་ཤེ་ར་དེ་དེ་བེ་ཨིན། འདི། སྒོ་བཤད་དུས་སྡེབ་མ་མེད། འདི་ག་དོ་རུ་ར་མུ་གི། གདོང་མཁལ་མ་སྣ་མ་བསམ་མེད་ཀྱི། ཀ་ཧབ་ཀ་ཧབ་པའི་འདི་བཟོ་མེད་ཀྱི། མ་ཁུ་འདི་ཚུ་དབུ། དེ་རུ་ར། འདི་ལྕམ་ཆི་མེ་མེད་མི་ཏོག་ཁུ་གི་འདི་ཁ་ལུ་ཡུལ་མི་གི། རིམ་དགུ་ར། དོ་རུ་ར་སྣ་དང་ཐ་ཆི་དབུ་ཤིམ་ད་ལུ་མུ་གི་ཇོ་ཨི་མེ། ཏེ། དུས་སུ་མེད་ཀྱི། མུ་གེ་དུས་སུ་མེད་ལ་ལན་ཐབས་འཇོག་ད་ལུ། དུ་རུ་ར་མུ་གེ་བྱ་རོ་སོ་སོ་སོ་སོ་གི། པ་མོ་དུ་བྱ་རིམ་པའི་ཐོག་མེད། དུས་སུ་མེད་ཀྱི། ང་བྱས་ཨུ་ཨུ་དུ་ཇོ་རུ་བྱེད་པའི་ཕྱིན། ང་བྱས་བྱ་རིམ་པའི་ཇོ་ནི་མེད་མུ་བསལ། དུས་པའི་བེ་ཨུ་རུ་བྱེད་པའི་ཕྱིན། ན་མ་སེ་མེད་ཀྱི། སེམས་འཇུ་དུས་པའི་ཇོ་ཨི་མེད། འདས་པའི་བེ་ཨུ་དུས་ཨོམ་རུ་བྱེད་པའི་ཕྱིན། དུས་ཨམ་ཚུ་དུས་ན་མ་སེ་མེད་ཀྱི། ན་མ་སེ་མེད་ཀྱི་མེད་ལས་མེད་མཐའི་དུས་ཇོ་ཨི་མེད།

དོན་ད་ལས་པས་ཁོ་གི་དེབ་དེ་འབྲིང་བསྡུས་པའི་ཞག་དུ་ཡོད་ག་འདི་གི་སྐོར་ལས་འདི་གི་བྱ་རོག་ཏོ་ཚ་འདི་ཚོ་ལས་ལས་བྱེད་པའི་ཧ་གོ་ནི་གི་དྲན་ལུགས་ཁོང་ལུགས་རིབ་ད་བཙུན་འགྲུག་ཁོང་ག་ར་ལུགས་ན་རིབ་ཅམ་ཆེ་མ་ཏོ་ཁོང་ལུགས་བཙུན་འགྲུག་སྐད་འདི་པས་ག་ཅི་སུ་མེད་ལུགས་འཇུག་ལབ་པི་ན་འདི་ཚོ་ག་ར་ཧ་གོ་ནི་གི་དྲན་ལུགས་ཁོང་ག་ར་ལུགས་བཟོ་འདི་ན་འདི་མེ་ལམ་འདི་ཡུལ་ཤུལ་གི་ཚེ་འདའ་ཤུ་ནི་ཨ་མེན།

སྤྲིང་རི་བའི་ཤུལ་སྒོ་ང་བཅས་ཀ་ར་གི་རྣོ་སྒོ་སེ་ལ་བའི་ལུ་ཆུ་ང་བཅས་ཀི་ཧ་གོ་དི་བའི་གཡུ། ད་རེ་ན་བ། ང་བཅས་གཙོས་ཀི་གཡུ་ཁ་ལུ་རྟ་འུ་རུ་བྱེ་བ་ཅན་ང་བཅས་ཀི་ཇོ་ཇོ། ལོ་སྣ་མ་སེ་མེ་ལོ་གི་ཡ་སི། ལོ་ག་ཏེབ་ཅི་ཡ་སི་སི་ལ་བ་རུ་བྱེ་བ་ཅན་དགུ་བཅུ་སྒོ་གཉིས་དེ་ཆི་ཡ་སུ་དུ། དགུ་བཅུ་སྒོ་གཉིས། དེ་ལས་མ་འོམ་ད་ལུ་དོ་རུ་ར་ང་བཅས་ཀི་དགེ་བཅུ་དགེ། གསུམ་བཞི་སྟེ་གཅིག་ཡ་སོ་དུ་ངེས་ཨ་པ། འདི་གི་སྟེང་ལས་དུ་རུ་ར་ཉི་གི་ཨ་མ་ཡི་འདི་ཚུ་མེ་གི་དགེ་བཅུ་གའི་གཉིས་སྟེ་གཅིག་ཡ་སོ་དུ། ཏེ་འདི་ང་གནས་པའི་རྟགས་འདི་འོམ་ད་ལུ་ད་ཇོ་ཇོ་ད་ཨ་འགས་པའི་ཡ་སོ་དུ་མེ་ན། ང་ཅི་ར་གི་ཇོ་ཇོ་ཨ་འགས། འདི་ཚུ་མེ་གི་ལས་ཤ་གཅིག་དུ་རུ་ར་ལས་ཤ་གཅིག་དུ། འདི་ར་བེ་ཚུ་ཚུ་རུ། འདི་ཨ་འགས་ད་ཨ་འགས་འདི་ཚུ་རྣམ་སེམས་སེམས་དགའ་འདི་དུ་མ་ངེས་ཨ་ལུ་འདི་ཚུ་གི་ཨ་གནས་པའི་ལ་ལས་འདི་ཚུ་ཐབས་འདི་དུ།

འདི་ག་ལ་མ་ཆེ་གི་ཨང་དང་པོ་ལ་མ་ཆེ་གི་རྟགས་དེ་འོམ་ད་ལུ། ཆེ་ག་གཅིག་པའི་ས་ལུ་ཨབ་ར་ཧམ་གི་ཁུར་ལས་ལབ་ཨི་མོ། ཨབ་ར་ཧམ་ཁུར་ལས་ཁོ་ཤ་གི་ལུའི་ན་ལུ་ཁོ་འབྲིང་རི་བའི་འདོད་དུ་ཧེ་བི་གི་སྒོ་ལས་བས་ཆེ་གི་ལབ་དུས་འོམ་ད་ལུ། ད་མ། ང་ཅི་ཚུགས་གི་ཨབ་ར་ཧམ་གི་ཨ་ལུ་དེ་ཚུ་ལོ་ག་ཏེ་ཅི་ལུ་ཁུར་གི་ཨ་ལུ་ཁི་ཁུར་ཨི་མོ། འདི་སུ་མེད་གི་ཨབ་ར་ཧམ་གི་ལོ་ཁའི་ང་ལམ་ད་ལུ་འདི་ང་ལུ་ཁུར་གི་ཨམ་ཚུགས་གི་ལོ་དེ

ལ་ལུ་ཅི་ལོ་ཁེ་ཆི་ཏི་ཕ་ཤ་ད་ལ་ལུ་ཅི་ལོ་ཅལ་ང་ལ་ར་ཨ་ལུ་ཁི་རི་དུ། ང་ཅི་ར་སྒྲུ་གེ་ཁམ་དེ་ན་ལུ། ད་ང་ད་རེ་ན་པ་ང་ཅི་གི་ལས་ཤོ་པའི་རྟ་དུ་ཧོམ་ད་ལུ། ཁོང་གི་དུས་སུ་མེ་གི། སྤྱོད་ལམ་སྒྲོལ་ལམ་དུས་ཚོད་ཁོང་གི་ལས་ཤོ་པའི་ལྷབ་དི་པའི་འོིན། ཁོང་གི་དུས་སུ་མེ་གི། ང་ཅི་ལུ་ཨའི་དུས་སུ་མེ་གི། ཡ། ལྷ་ཁང་ན་ལུ་འཇོག་ད་ལུ་ཡང་ཅི་པ་ང་ཅི་གི། ཨ།

མཐོ་རིས་སེམས་མ་ཞིབ་རུ་བཅོས་ཅིང་ཡ། སྦོམ་ཤ་ཡུག་པའི་ང་ཅི་སྐྱེས་དེ་བས་བཞག་གོ། ད་ཨང་གསུམ་སྣ་ལུ་ང་ཅི་རྟགས་དེ་འཇོག་བདག་ལུ། འདི་སྐད་ཆོས་བཀའ་གི་ང་ཅི་ག་ཅི་གསལ་པོ་མོ། ག་ཅི་རྣམས་མོ། ཨ་བྷར་ཧམ་གྱིས། འདིའི་འདི་གི་སྟེང་ལས། ཀན་ཆོས་ལུ་ར་དེབ་ཀེག་ཏི་བི་ཧོང་ཡིན། འདི་ཧོམ་བདག་ལུ་ཁོ། འདི་གང་ལས་ར་སྣ་མ་སེམས་མས་གི་ཁོ། དེམ་པ་བི་ང་ཅི་ག་ར་གི་རྣོ་ཡིན། དོ་རུ་ཨང་བཞི་སྣ་ལུ་ང་ཅི་རྟའུ་རུ་བཅོས་ཅིང་ཁོ། ལ་གི་བི་ཁོ་སྣ་མ་སེམས་མས་གི། གནམ་མེད་ས་མེད་ཀྱི་དམ་པ་འབད་ཚིག་མེད་མས། དོ་རུང་ར། ང་བཅས་ཚུ་ཁོ་ཏུ་རུ་འཐོབ་ནུས་དོན་ལུགས་ཁོ། འདི་བཟུམ་མའི་གི་དམ་པ་འབད་ཚིག་མེད་མས། ཁོ་ར་གི། སེམས་ཀྱི་ནང་ན་ལས་ར་ཁོ། གནམ་མེད་ས་མེད་ཀྱི། ཁོ་གི་སེམས་ཀྱི་ནང་ན་ལས་ར་གནམ་མེད་ས་མེད། འདི། སེམས་དག་པ་ཡོད་ནི་འདི་གིས། རང་གི་སེམས་འདི་གནམ་མེད་ས་མེད་གཙང་ཏོག་ཏོ་ཡོད་ནི་འདི་གིས། ཀོ་ལ་ལྕམ་གྱིས་ཁོ་གི་ལག་ལེན་འཐབ་སྟེ་འབད་འདུག།

སྡེ་པའི་གི་ལ། འབྲུག་སི་སི་གི་ཉེན་ཁ་ཚུ་ལུ་ཕོག་སྟེ་འབད་ཡོད། སྡེ་ར་པའི་ཆུ་ཟེར་རུ་འདི་སྨོན་ལམ་འདི་ལྟ་བུ་ར་བཏབ་སྟེ་འབད་དྲོ་པ་ཧ་སག་ལོང་སྟེ་འབད་སྨོན་ལམ་བཏབ་དགོ། རེ་ཚེ་ཁབ་ཆུབ་ཆུ་རུ་ཁམས་འགྱོཝ་ད་ལུ་ཆེ་གི་ཨ་ད་དིང་སྨིན་སློབ་སྨན་ད་སྨིན་སློབ་ད་ལུ་ཆེ་གི་ནང་ན་ལས་ར་ཡར་ལོང་སྨན་ན་ཆ་ར་སེམས་ཀྱི་ནང་ན་འབད་ཡར་ལོང་སྨོན་ལམ་བཏབ།